གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་སྔ་དྲོའི་ཉིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བཅུ་གཅིག་པ་གི་ཚེས་ཉི་ཤུ་རྩ་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་དང་པོའི་ཚེས་བརྒྱད། གཟའ་ཟླ་བ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པ་ཡི་དྲུང་ཆེ་ཝང་ཅུན་ཀྲེང་གིས་སླར་ཡང་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་ཟེར་བ་ལ་སྐུལ་འདེད་གཏོང་དགོས་པའི་གི་གླེང་བཤད་བྱས་ཡོད་པའི་གི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང།

དེ་ཡང་བོད་ལྗོངས་ཉིན་རེ་ཡི་ཚགས་པར་ཟེར་བའི་རྒྱ་ནག་གུང་ཁྲན་གྱི་ཚགས་པར་གྱིས་གནས་ཚུལ་སྤེལ་བ་ལ་ལྟ་ན། བོད་རང་སྐྱོང་ལྗོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མི་ཡི་བཞུགས་མོལ་ཚོགས་འདུ་དེ་ནི། བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་ཤོག་ཚོགས་པ་ཡི་དྲུང་ཆེ་ཝང་ཅུན་ཀྲེང་གིས་གཙོ་སྐྱོང་བྱས་པ་ཞིག་དང་ཚོགས་འདུ་དེའི་ཐོག་ལ། བོད་རང་སྐྱོང་ལྗོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མི་ཡི་སློབ་གསོ་གསོ་སྐྱོང་ལས་དོན་སྤེལ་ཚུལ་བཤད་ཡོད་པ་རེད་འདུག། ཡང་ཚོགས་འདུ་དེ་གི་ཐོག་ལ་འདུ་ཤེས་གསུམ་གྱི་སློབ་གསོ་སྤེལ་ཚུལ་དང། རྒྱལ་ཁབ་ཀྱི་སྤྱི་སྤྱོད་སྐད་ཡིག་སློབ་སྦྱོང། དགོན་སྡེའི་དོ་དམ་ལ་ཤུགས་སྣོན་དང་གསར་གཏོད་བཅས་ལ་ཐོབ་པའི་གི་མྱོང་ཚོར་ཁག་ལྷུག་པོ་གླེང་ནས་བོད་རང་སྐྱོང་ལྗོངས་ཀྱི་ཆོས་ལུགས་ལས་རིགས་ཀྱི་འཐུས་མི་ཚོ་གིས་སེམས་ཀྱི་གཏིང་ནས་རྒྱ་ནག་དམར་ཤོག་ཚོགས་པ་ཡི་བཀའ་ལ་ཉན་པ་དང། བཀའ་དྲིན་ཚོར་བ། རྗེས་སུ་འབྲང་བ་བཅས་བྱེད་པ་དང།

དབྱིན་ཡིག་གི་ཐོག་ལ་བོད་ལ Tibet ཞེས་འབོད་ཀྱི་ཡོད་རུང་ཉེ་བའི་དུས་སུ་རྒྱ་ནག་གི་ཕྱི་སྲིད་ལས་ཁུངས་དང་རྒྱ་ནག་ལ་ཞེན་ཁོག་ཆེ་བའི་གི་དུས་དེབ་ཀྱིས Tibet ཞེས་པའི་ཐ་སྙད་ཀྱི་ཚབ་ལ་ཤིས་ཙང་ཞེས་འབོད་པ་ནས་བཟུང་གི་ཟླ་བ་འགའ་ཤས་ཀྱི་ནང་ལ་ཐ་སྙད་དེ་བེད་སྤྱོད་བྱེད་མཁན་ཇེ་མང་དུ་གཏོང་བཞིན་ཡོད་པ་རེད་འདུག། ཡང་རྒྱ་ནག་གི་རྒྱལ་གཅེས་སློབ་གསོ་ཞེས་པའི་གི་ཁྲིམས་ཡིག་གསར་པ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་ལག་བསྟར་འགོ་བཙུགས་བྱེད་རྒྱུ་ཡིན་པ་དེས་ན་རྒྱ་ནག་ཁྱོན་ཡོངས་དང་ལྷག་པར་དུ་གྲངས་ཉུང་མི་རིགས་ས་ཁུལ་ཁག་གི་ནང་ལ་གནས་ཚུལ་སྡུག་པོ་ཞིག་ཡོང་གི་ཡོད་པའི་སྐོར Tibetan Review ཞེས་པའི་བོད་གནས་བསྐྱར་ཞིབ་ཀྱི་དུས་དེབ་ཀྱི་ནང་ལ་གནས་ཚུལ་བཀོད་ཡོད་འདུག། དེ་ཡང་རྒྱ་ནག་གི་རྒྱལ་གཅེས་སློབ་གསོ་ཞེས་པའི་གི་ཁྱབ་ཆེ་བའི་གི་ཁྲིམས་ཡིག་དེའི་དམིགས་ཡུལ་ནི། རྒྱ་ནག་ནང་གི་ཁྱིམ་ཚང་ཁག་དང་སློབ་གྲྭ་ཁག། ཚོང་གཉེར་ལས་ཁུངས་ཁག་དང་རྒྱལ་སྤྱིའི་གློག་བརྙན་ཁང་ཁག། ཆོས་ཕྱོགས་བསྟི་གནས་ཁག། དེ་བཞིན་གྲངས་ཉུང་མི་རིགས་ས་ཁུལ་ཁག་ནང་རྒྱ་ནག་དམར་ཤོག་ཚོགས་པར་དགའ་ཞེན་དགོས་པ་བཟོ་རྒྱུ་ཡི་ཆེད་དུ་ཡིན་པ་རེད་འདུག། ཡང་གོང་ཞུས་ཀྱི་ཁྲིམས་གསར་པ་དེ་ནུབ་ཕྱོགས་པ་ཡི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་གི་ལྟ་གྲུབ་ཁས་ལེན་བྱེད་མཁན་ཚོར་དྲག་གནོན་བྱེད་རྒྱུ་ཡི་ཆེད་དུ་ཡང་དམིགས་ཡོད་པ་དང། ལྷག་པར་དུ་གྲངས་ཉུང་མི་རིགས་ཀྱི་ཆོས་དང་ཤེས་ཡོན་སློབ་གསོ་ལ་རྒྱ་སྒྱུར་བྱེད་རྒྱུ་གི་སྲིད་ཇུས་དེར་ཤུགས་རྐྱེན་འཕར་མ་སྤྲོད་ཐབས་ཤིག་རེད་འདུག་ལ། ཁྲིམས་གཞི་གསར་པ་དེ་སློབ་གྲྭ་ཁག་གི་ནང་སློབ་གཞི་ཡི་ནང་ལ་བཅུག་དགོས་པ་དང་དེ་བཞིན་ཚོང་གཉེར་ལས་ཁུངས་ཁག་ཙམ་མ་ཟད་སྒེར་གྱི་ཁྱིམ་ཚང་ཁག་གི་ནང་ལ་ཡང་སློབ་གསོ་དེ་སྤྲོད་དགོས་པ་བཀོད་ཡོད་པ་རེད། མ་ཟད་ཆོས་ལུགས་ཀྱི་བསྟི་གནས་ཁག་གི་ནང་རྒྱལ་གཅེས་སློབ་གསོ་ཡི་ཁྲིམས་དེ་ཡི་ཐོག་ལ་སྦྱོང་བརྡར་སྤྲོད་ནས་ཆོས་དཔོན་རྣམ་པ་དང་ཆོས་ལུགས་ཀྱི་རྗེས་འབྲང་པ་ཚོ་གིས་རྒྱ་ནག་སྤྱི་ཚོགས་དེ། སྤྱི་ཚོགས་རིང་ལུགས་ཤིག་ཏུ་བཟོ་ཐབས་བྱེད་དགོས་པ་སོགས་བཀོད་ཡོད་པ་རེད་འདུག།

ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་གོང་ཞུས་གནས་ཚུལ་གི་ཐད་ལ་དགའ་བསུ་ཞུས་པ་དང་སྦྲགས། ཡང་ནཱི་རྗེ་རི་ཡ་དང་རྒྱ་གར་ནི་ཆོས་དད་རང་དབང་ལ་བརྩི་མེད་རྡོག་རོལ་གཏོང་མཁན་གྱི་བློ་འཚབ་ཆེ་གི་རྒྱལ་ཁབ་གཙོ་བོ་གི་གྲས་སུ་མིང་ཚུད་དགོས་པ་སྤྱི་ཚེས་བཞི་ཉིན་འབོད་སྐུལ་ཞུས་པ་གི་གནས་ཚུལ་བྱུང་འདུག། གནས་ཚུལ་སྤེལ་པ་གི་ནང་ནཱི་རྗེ་རི་ཡ་ནང་ཉེ་ཆར་ཡེ་ཤུའི་ཆོས་ཀྱི་རྗེས་འབྲང་པ་བརྒྱ་ཕྲག་དུ་མ་དམར་གསོད་བྱས་སྐོར་དང། དེ་བཞིན་རྒྱ་གར་གྱིས་རྒྱལ་མཚམས་བརྒལ་ནས་གྲངས་ཉུང་མི་རིགས་ལ་དྲག་གནོན་གྱི་བྱ་སྤྱོད་ཚབས་ཆེར་སྤེལ་བཞིན་ཡོད་པ་བཤད་འདུག། གསར་འགྱུར་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མི

ཕྱི་ལོ་ཉིས་སྟོང་ལྔ་གི་ལོ་ནས་བཟུང་མེ་ཏོག་གི་མཆོད་པ་འབུལ་རྒྱུ་ཡི་དབུ་འཛུགས་གནང་ཡོད་པ་རེད། དེ་ཡི་སྐོར་རུ་ཁོང་གིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། ང་སྤྱི་བཏང། གཅིག་གི་རྡོ་རྗེ་གདན་ལ་ཡ། ད་ཉིས་སྟོང་ལྔ་ནས་དབུ་བཙུགས་ནས་ད་དེ་སྔོན་ལ་འདུག་སེ་མཆོད་པ་ཕུལ་མཁན་ཏོག་ཙམ་ཏོག་ཙམ་འདུག་ང་རང་ཚོ་ཤོག་གུ་གི། སྟེང་ལ་ཕུལ་མཁན་འདུག་ང་རང་གི་ཤོག་གུའི་སྟེང་ན་ལ་དེ་ཡག་པོ་འདུག་ཨ་དེ་དངོས་གནས་ཚོགས་གསག་ཡག་ལས་ཀ་ཅིག་རེད་ཡུན་རྒྱབ་ཟིན་རེད་གལ་ཆེན་པོ་རེད་བསམ་ནས་ང་རང་གིས་འདུག་སེ་ཏོག་ཙམ་ཅིག་ཕུལ་ཡག་འགོ་བཙུགས་པ་ཡིན་ལགས། ཡང་ཁོང་གིས་མེ་ཏོག་གི་མཆོད་པ་འབུལ་བ་འགོ་ཚུགས་པ་གི་རྗེས་སུ། ཕྱི་ནང་དད་ལྡན་སེར་སྐྱ་མི་མང་ཚོ་གིས་ཁོང་གིས་ཕུལ་བའི་མེ་ཏོག་གི་མཆོད་པ་དེར་ཡིད་དབང་འཕྲོག་སྟེ། མཆོད་པ་འབུལ་ས་ཡི་མཆོད་རྟེན་གྱིས་མཚོན་པ་གི་དངུལ་གྱི་ཞལ་འདེབས་གནང་མཁན་མང་དུ་སོང་ནས་མཆོད་པ་རྒྱ་བསྐྱེད་ཀྱིས་བསྟུད་མར་ཕུལ་བཞིན་ཡོད་སྐོར་སོགས་མུ་མཐུད་ནས་གསུངས་ཡོད་པ་རེད། སོས་ཉིས་སྟོང་ལྔ་ནས་ཚུན་ཆད་རོགས་པ་བྱེད་ཡག་གི་དཔེ་ཡག་པོ་འགྲོ་སོང་ད་བྱས་ནས་སོ་སོས་ཀྱི་སྐོར་ར་མ་གོ་བའི་དཀའ་ལས་རེད་ཕུལ་མ་ལྕོགས་པའི་དཀའ་ལས་རེད་མ་གཏོགས་ཅིག་གིས་དེ་རིང་བཞེངས་སང་ཉིན་བཞེངས་རོགས་གནངས་ཉིན་བཞེངས་རོགས་དེ་ནི་སྐོར་ར་འཁོར་གྱི་མི་འདུག་ཏིང་ཁྲི་ཆིལ་ཆིལ་དུ་ཡོད་དུས་ཙ་ནས་སྐྱེས་འཁྲུ་ཡག་དང་གཙང་མ་བཟོ་ཡག་དང་གནམ་གཤིས་དང་བཅས་ནས་ཏག་ཏག་ཞིག་བསྡད་ཀྱི་མི་འདུག་ཡིན་ནའི་དཀའ་ལས་ཚ་ནག་འདྲ་བ་ཅིག་སོ་སོའི་རླུང་འཚུབ་འཚུབ་འདྲ་བ་དེ་སེམས་པའི་ནང་ལ་རྩ་བ་ཉིད་ནས་ཡོང། ཤི་རི་ཚེ་རིང་བཟང་པོ་ལགས་ཀྱིས་སྐབས་སྐབས་སུ་སྦྱིན་བདག་གི་དུས་ཚོད་དང་བསྟུན་ནས་ཉིན་གཅིག་གཉིས་རྗེས་སུ་བཤམས་དགོས་པ་ཡང་ཡོང་གི་ཡོད་པ་རེད།

ནེ་རུ་དབུ་ཁྲིད་སྐབས་ཀྱི་རང་བསྟོད་ལྟར་བྱེད་པ་དེ་ལ་སྐྱོན་བརྗོད་གནང་ཡོད་པ་རེད་འདུག་དེ་ཡང་རྒྱ་གར་གྱི INA ཞེས་པའི་གསར་འགྱུར་བརྒྱུད་ལམ་གྱིས་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཇཱེ་ཤངྐ་ལ་གནད་འདྲི་བཀོད་པའི་སྐབས་སུ་ཁོང་གིས། ང་རང་གིས་རྒྱ་ནག་དང་འབྲེལ་བ་བྱེད་སྐབས་དངོས་གཙོ་སྨྲ་བ་གཞི་རྩར་བཀར་ནས་བྱེད་ཀྱི་ཡོད། དངོས་གཙོ་སྨྲ་བའི་ཤུགས་རྐྱེན་དེ་རྒྱ་གར་གྱི་དབུ་ཁྲིད་རྒྱ་གར་གྱི་དབུ་ཁྲིད་སར་དར་པ་ཊེལ་ནས་བཟུང། སྲིད་བློན་ན་རེན་དྲ་མོ་དིའི་བར་བརྒྱུད་རིམ་བྱུང་བ་དེ་གཞི་བཟུང་གིས་སྲིད་བྱུས་གཅིག་འཛིན་ཐུབ་ཀྱི་རེད་ཅེས་སོགས་བརྗོད་ཡོད་པ་རེད་འདུག་ཡང་འབྲུག་ཡུལ་གྱི་ནང་ལ་ཟླ་བ་འདིའི་ཕྱི་ཚེས་དགུ་སྟེ་གཟའ་མིག་དམར་གྱི་ཉིན་ལ་རྒྱལ་ཡོངས་འོས་ཤོག་འཕེན་རྒྱུ་ཡིན་པ་དང་དེང་སྐབས་ཡུལ་དེ་ཡི་ནང་ལ་དཔལ་འབྱོར་གྱི་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་པ་དེ་གིས་ཡུལ་དེ་གིས་ད་བར་གལ་གནད་ཆེན་པོར་བརྩིས་པ་གི་རྒྱལ་ཡོངས་ཐོན་སྐྱེད་ལས་རྒྱལ་ཡོངས་བདེ་སྐྱིད་ལ་བརྩི་སྲོལ་ཞེས་པ་དེ་ལ་གདོང་ལེན་བྱེད་དགོས་པའི་གནད་དོན་ཞིག་ཆགས་ཡོད་འདུག་དེ་ཡང་འབྲུག་ཡུལ་གྱི་འོས་ཤོག་འཕེན་མཁན་རྣམས་ཀྱི་སེམས་ཀྱི་ནང་ལ་དཀའ་ངལ་ཆེན་པོ་ཞིག་ཡོད་པ་དེ་ནི། ཡུལ་དེའི་ནང་ལ་ལས་ཀ་མེད་པའི་གཞོན་སྐྱེས་ཚོ་ཡི་གྲངས་འབོར་དེ་ཆེ་རུ་སོང་བ་དང། ཡུལ་དེའི་ནང་གི་ཤེས་ཡོན་ཅན་རྣམས་ནི་ཕྱི་ཡི་རྒྱལ་ཁབ་ཁག་ལ་གནས་སྤོ་བྱེད་པའི་དཀའ་ངལ་དེ་གཉིས་གཙོ་བོ་ཆགས་ཡོད་འདུག་འཛམ་གླིང་དངུལ་ཁང་གིས་འབྲུག་ཡུལ་གྱི་ནང་གི་གཞོན་སྐྱེས་ལས་མེད་ཀྱི་མི་འབོར་དེ་བརྒྱ་ཆ་ཉི་ཤུ་རྩ་དགུ་ཡིན་སྐོར་དང། འདས་པའི་ལོ་ལྔ་ཡི་ནང་ཡུལ་དེའི་དཔལ་འབྱོར་འཕེལ་རྒྱས་བརྒྱ་ཆ་གཅིག་དང་གྲངས་ཆུང་བདུན་ལས་བྱུང་མེད་པ་བརྗོད་ཡོད་པ་རེད། འབྲུག་ཡུལ་གྱི་ནང་ལ་འདས་པའི་ལོ་དེའི་ནང་ལ་འབྲུག་པ་མི་གྲངས་ཆིག་ཁྲི་ལྔ་སྟོང་ལྷག་ཙམ་ཞིག་གི་ཕྱི་སྐྱོད་མཐོང་མཆན་བཀོད་ཡོད་པ་དེ་ནི་ཡུལ་དེའི་མི་འབོར་གྱི་བརྒྱ་ཆ་གཉིས་ཆགས་ཀྱི་ཡོད་པ་དང།

དམག་དཔོན་མང་པོ་ཞིག་གནས་དབྱུང་གཏོང་བ་དང་ད་ལྟའི་ཆར་རྒྱ་ནག་གིས་དམག་རྒྱག་རྒྱུ་ཡི་ནུས་པ་ཡོད་མེད་ཀྱི་སྐོར་ལ་དྲི་བ་མང་པོ་བཀོད་མཁན་བྱུང་བཞིན་ཡོད་པ་མ་ཟད། རྒྱ་ནག་ནང་ལྐོག་ཟ་རུལ་སུངས་དར་ཁྱབ་ཆེ་བའི་རྐྱེན་གྱིས་རྒྱ་ནག་མི་དམངས་བཅིངས་འགྲོལ་དམག་མི་ཡི་ཁྲོད་རང་གི་ནུས་པ་གི་ཐད་ལ་ཡིད་ཆེས་ཉམས་རྒུད་ཆེན་པོ་སོང་ཡོད་པའི་སྐོར་བརྗོད་ཡོད་འདུག། དེ་ཡང་ཨ་མི་རི་ཀ་ཡི་གསང་བའི་ལས་ཁང་གིས་རྒྱ་ནག་གི་དམག་མི་ཡི་ཁྲོད་ལ་ལྐོག་ཟ་རུལ་སུངས་ཀྱི་གནད་དོན་རྒྱ་ཆེར་ཁྱབ་བཞིན་ཡོད་པ་དེ་གིས་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་དམག་དོན་དེང་རབས་ཅན་དུ་བསྒྱུར་རྒྱུར་སྣང་ཆུང་ཐོན་པའི་གི་རྗེས་ལ་རྒྱ་ནག་གི་དམག་སྤྱི་གཙོས་པ་གི་དམག་དཔོན་མང་པོ་ཞིག་གནས་དབྱུང་གཏོང་བ་དང། ད་ལྟ་ཡི་ཆར་རྒྱ་ནག་གིས་དམག་རྒྱག་རྒྱུ་ཡི་ནུས་པ་ཡོད་མེད་ཀྱི་སྐོར་ལ་དྲི་བ་མང་པོ་བཀོད་མཁན་བྱུང་བཞིན་ཡོད་པ་མི་སྣ་ཁག་ཅིག་གིས་བརྗོད་པ་ལུང་འདྲེན་བྱས་ཡོད་པ་རེད། རྒྱ་ནག་གི་བདེ་སྲུང་བཟོ་གྲྭ་ཡི་རྟེན་གཞི་ཁག་ཅིག་དང། ལྷག་པར་དུ་རྒྱ་ནག་གི་མེ་ཤུགས་འཕུར་མདའ་ཡི་དམག་མི་ཡི་སྡེ་ཚན་གྱི་ནང་ལ་ལྐོག་ཟ་རུལ་སུངས་ཐག་ཆོད་ཧ་ཅང་ཆེན་པོ་ཡོད་པའི

དབང་ཆ་དང་དངུལ་བརྗེ་ལེན་གྱི་ཁྲིམས་འགལ་ལས་དོན་སྤེལ་བ་སོགས་ཀྱི་ཉེས་མིང་མང་དག་ཅིག་བཙུགས་ནས། ཁོ་རང་རྒྱ་ནག་དམར་ཤོག་ཚོགས་པ་ནས་ཕྱིར་འབུད་གཏོང་བ་དང་གོ་གནས་ཚང་མ་མེད་པ་བཟོས་ཡོད་འདུག།

དེ་བཞིན་སླེ་བོད་ཁྱིམ་སློབ་གྲྭའི་བོད་ཡིག་དགེ་རྒན་བསྟན་འཛིན་ཆོས་སྒྲོན་ལགས་ནས་གསུང་གི་འདུག། ད་སྤྱིར་བཏང་དགེ་རྒན་ལབ་དུས་ད་ང་རང་དགེ་རྒན་ཅིག་ཡིན་པའི་ཆ་དེ་འདྲས་ལ་ཡིན་མེད་རུང་སྤྱིར་བཏང་དགེ་རྒན་ལབ་དུས་ད་ལས་ཀ་ཚང་མ་ནང་ལོགས་ནས་ང་རང་གིས་ག་རེ་མཐོང་ལབ་ན་ཡག་ཤོས་མཐོང་གི་འདུག་ར། ཨ་ནི་དགེ་རྒན་འདི་ག་རེ་རེད་ལབ་ན་ཕྲུ་གུ་མང་པོ་ཅིག་མི་མང་པོ་ཅིག་གི་མདུན་ལམ་བསྐྲུན་མཁན། རོ་ཨ་དེ་འདྲ་སོང་ཙང་ད་ང་རང་ཚོས་ད་ལྟ་ཤེས་རིག་ལས་ཁུངས་ནས་དང་དུ་བླངས་ནས་ཨ་ནི་དགེ་རྒན་རྣམ་པ་ལ་ཆེད་ལས་ཡར་རྒྱས་སྟབས་དཔེ་གལ་ཆེན་པོ་རེད། དགེ་རྒན་གཅིག་གིས་དཔེར་ན་ང་བོད་ཡིག་དགེ་རྒན་ཡིན་དུས་བོད་ཡིག་གི་རྨང་གཞི་དང་སྤྱིར་བཏང་དགེ་རྒན་ཚང་མ་ལ་སོ་སོའི་གི་འབབ་པའི་ད་སློབ་སྦྱོང་ཡོད་རེད་ཡིན་ཡང་འདིའི་སྐབས་ན་ད་ལྟའི་དུས་ཚོད་ལ་འབབ་པའི་ང་ཚོ་ག་རེ་ཡར་རྒྱས་བཏང་ཡ་ཆ་རྐྱེན་བསྐྲུན་ཡ་དེ་ཚོ་དཔེ་གལ་ཆེན་པོ་རེད་དེ་འདྲ་སོང་ཙང་ཨ་ནི་ང་རང་གི་བསམ་ཚུལ་ཡང་འདི་རང་རེད་ཤག་དགེ་རྒན་ཆེད་ལས་དེ་དཔེ། ཡིན་གཅིག་མིན་གཅིག་ཡར་རྒྱས་འགྲོ་འདུག་ར། དགེ་རྒན་འདི་ད་ང་ཤེས་ཀྱི་ཡོད་ལབ་སྟེ་མ་བསྡད་པ་བྱས། དུས་ནས་དུས་སུ་སོ་སོའི་ཡི་ལེགས་བཅོས། ཡོད་ར། ནོར། ད་ནོར་བ་ད་མ་རེད་ད་ཡིན་ནའི་སོ་སོ་ཡི་མ་ཚང་བ་འདི་ཚང་བ་བཟོ་ཡ། ར། དགེ་རྒན་གྱིས་སློབ་ཁྲིད་འདི་ཐབས་ལམ་འདི་ཡག་ཏུ་བཟོ་ཡ་འདི་དཔེ་གལ་ཆེན་པོ་རེད་ཤ། རྩ་བའི་བོད་མིའི་སྒྲིག་འཛུགས་ཤེས་རིག་ལྷན་ཁང་གཙོས་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཤེས་ཡོན་གྱི་བསྟི་གནས་ཁག་གིས་དགེ་རྒན་གྱི་ཆེད་ལས་གོང་མཐོར་ཡོང་བ་ལ་དམིགས་ནས་དུས་ནས་དུས་སུ་སྦྱོང་བརྡར་སོགས་སྤྲོད་མུས་ལ་ཉེ་བའི་ཆར་ཤེས་རིག་ལས་ཁུངས་ཀྱི་ངོས་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་ལ་དམིགས་ནས་སྦྱོང་བརྡར་ཞིག་སྤྲད་ཡོད་ཅིང། དེ་ཡི་ནང་རྒན་ལགས་ཁག་ཅིག་མཉམ་ཞུགས་ཀྱི་གོ་སྐབས་ཐོབ་ཡོད་པའི་ཁྲོད་ཁོང་མོ་ལ་ཡང་མཉམ་ཞུགས་བྱེད་རྒྱུའི་གོ་སྐབས་ཐོབ་པ་བརྒྱུད། ཁོང་གིས། ད་ལན་གྱི་སྦྱོང་བརྡར་འདི་ནི་ཁོང་མོ་ལ་སློབ་མ་ཚོ་ལ་ཤེས་ཡོན་ཚུལ་གྱིས་སྤྲོད་ཐུབ་ཐབས་སོགས་ཀྱི་ཐད་དེ་སྔོན་མ་ཤེས་པ་མང་པོ་ཞིག་གསར་དུ་ཤེས་ཏེ་སྦྱོང་བརྡར་འདི་ཕན་ཐོགས་ཆེན་པོ་བྱུང་སོང་ཞེས་གསུངས་ཀྱི་འདུག། ལགས་འོང་སྤྱིར་བཏང་ང་ཚོ་དུས་ནས་དུས་སུ་དགེ་རྒན་ཆེད་ལས་ཡར་རྒྱས་ཀྱི་ལས་གཞི་མང་པོ་ཅིག་སློབ་གྲྭ་ནང་འགྲོ་དང་འགྲོ་བཞིན་པ་རེད་ར། དེ་ཡིན་ན་ཡང་ད་ལྟ་ང་ད་རྡ་རམ་ས་ལ་ལ་དགེ་རྒན་ཆེད་ལས་ཡར་རྒྱས་ཀྱི་ཟབ་སྦྱོང་ལ་ཡར་བཅར་ནས་ད་ང་རང་ལ་སྤྱིར་བཏང་ག་རེ་ལབ་ན་ང་ཚོ་མང་པོ་ཅིག་ཆགས་ད་འདི་ནང་ལོགས་ལ་ང་ཚོ་མཉམ་རུབ་ཀྱི་བྱེད་སྒོ་བྱས་ཡང་ང་ཚོ་དཔེ་ཀློག་ལ་ནི་ཁ་ཁ་བྱས། ར། ཡང། སོ་སོའི་སྒེར་གྱི་ཆེད་ལས་ཡར་རྒྱས་ལ་ནི་ད་མི་འདྲ་བ་དཔེ་མང་པོ་གནང་གོ། ར། ད་འདི་གནང་བའི་སྐབས་སུ་ཁ་ཤས་ཁ་ཤས་ཀྱིས་ང་ཚོ་དེ་ནོར་ཏེ་བཞག། ད་བྱེད་སྟངས་བརྗོད། ར། ཧོན་དེ་ནོར་ཏེ་བཞག། ཨ། སྐབས་དེ་དུས་ད་ང་ཚོ་ཁ་ཚང་འདི་ནོར་བཞག་རྟགས་ང་ཚོ་འདི་ག་རེད་ཡག་སོབ་བརྗོད་རྒྱག་པ་ཚོས་འགྲིག་པ་བཟོས་འོ་འདུག་ཨ་ནི་དེ་འདྲས་བྱེད་ན་ང་ཚོ་སློབ་མ་ལ་ཡག་ཏུ་ཕན་ས་རེད་ས་ནི་ཨ་ནི་དེ་འདྲས་དེ་ང་ཚོ་ཡག་པོ་བྱེད་འདི་ད་ག་ལ་བ་ཞིབ་ཚགས་པོ་བྱེད་ན་ཧ་གོ་ས་ལ་འོང། སྤྱིར་བཏང་མ་སུ་རི་བོད་ཁྱིམ་སློབ་གྲྭའི་ངོས་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་བཏང་སྟེ་དགེ་རྒན་སྤུས་ཚད་དང་ལྡན་པ་འབའ་ཞིག་གསོ་སྐྱོང་ཐུབ་ཐབས་ལ་དམིགས་ནས་མི་རྒྱུ་གཉིས་ཆར་གྱི་འགྲོ་གྲོན་ཕངས་མེད་བཏང་སྟེ་རྒྱུན་གཏན་ནས་ཕྱི་ཕྱོགས་ནས་ཆེད་ལས་མཁས་དབང་གདན་ཞུ་དང་དེ་བཞིན་མ་སུ་རི་བོད་ཁྱིམ་ཁྱབ་ཁོངས་རང་གི་དགེ་རྒན་ཕན་ཚུན་བར་སྦྱོང་བརྡར་སྤྲོད་རེས་ཀྱི་ལས་གཞི་སྤེལ་མུས་ཡིན་པ་རེད་འདུག། ཁོང་གིས་རང་ཉིད་དགེ་རྒན་ཞིག་ཡིན་པའི་ཆ་ནས་དགེ་རྒན་གྱི་ཆེད་ལས་ཡར་རྒྱས་བཏང་སྟེ། མ་འོངས་པའི་མི་རབས་གསར་པ་ཚོ་ལ་མདུན་ལམ་སྟོན་ཐུབ་མཁན་ཞིག་དགོས་པ་གལ་ཆེན་པོ་གསུངས། སོ་སོའི་ངོས་ནས་སློབ་མ་ཚོ་ལ་ཤེས་བྱ་ཡོན་ཏན་གང་ཞིག་བསླབ་དགོས་ཀྱང་བསླབ་གཞིའི་ཤེས་ཡོན་གྱིས་ཕྱུག་པ་ཙམ་མ་ཟད། གནའ་དེང་ཟུང་འབྲེལ་གྱི་ཁྲིད་ཐབས་བྱས་ཏེ་སློབ་མ་རྣམས་ཤེས་བྱ་དང་ཀུན་སྤྱོད་གཉིས་ལྡན་ཆགས་ཐུབ་པ་བྱེད་རྒྱུ་དེ་གལ་ཆེན་པོ་རེད་ཅེས་གསུང་གི་འདུག། ད་སྤྱིར་བཏང་འདི་ཚོ་གཉིས་ཀ་གལ་ཆེན་པོ་རེད་ལབ་བྱུང། ཁ་ཅིག་ན་ན། དགེ་རྒན་ཞིག་དུས་དང་པོ་སོ་སོའི་རྒྱུད་ལ་ཡོད་པའི་ཤེས་ཡོན་འདི་ག་ན་ད་ཤེས་ཡོན་འདི་མུ་མཐའ་མེད་པ་སོང་ཙང་ག་ཚོད་ཤེས་མེད་ན་དེ་ག་གི་སྤུ་གུ་ལ་ཡག་ག་འཇུག་ཐུབ་ཡ་བྱས་ཨ་འདི་མཉམ་དུ་སློབ་ཁྲིད་ཐབས་ལམ་འདི་འདི་ལས་ཡག་ཏུ་བཏང་ན་ད་གཉིས་ཀ་སྡོམ་ནི་ད་དངོས་གནས་ཁོ་རང་གི་མདོར་ན་སྤུ་གུ་དེ་ལ་རང། སློབ། དགེ་རྒན་ག་རེ་བསླབས་ན་སློབ་ཁྲིད་ག་རེ་བྱས་ན་འཇུག་པ་དང་ཨ་ནི་ཟུག་པ་ཕན་ཐོགས་ཆེ་བ་ཡོང་གི་རེད་ལབ་བྱུང། བདེ་སྐྱིད་གླིང་བོད་ཁྱིམ་སློབ་གྲྭའི་བོད་ཡིག་དགེ་རྒན་བསྟན་འཛིན་ཆོས་སྒྲོན་ལགས་ནས་ཆུང་དུས་ནས་འཛིན་རིམ་དགུ་པ་བར་ཌལ་ཧོ་སི་དང་འཛིན་རིམ་བཅུ་པ་ནས་ཝ་ཎ་བོད་ཀྱི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ཞུགས་ཏེ་སློབ་དཔོན་ཐོན་ཡོད་པ་དང་དེ་ནས་རྟ་ཤོད་བོད་ཁྱིམ་སློབ་གྲྭར་ལོ་བཞི་ཡི་རིང་དགེ་རྒན་དང་བདེ་སྐྱིད་གླིང་བོད་ཁྱིམ་སློབ་གྲྭའི་ནང་ད་བར་ལོ་བརྒྱད་མ་ཟིན་ཙམ་དགེ་རྒན་གྱི་ཕྱག་ལས་གནང་ཡོད་པ་རེད་འདུག། སྤྱིར་བཏང་ང་རང་གཞི་རིམ་འདི་ཌལ་ཧོ་སི་སློབ་གྲྭ་ནས་བྱས། འདི་རྗེས་ལ་འཛིན་གྲྭ་བཅུ་པ་ལ་བཅུ་པ་ནས་ང་ག་རེ་ཝ་ར་ཎ་སིའི་མཐོ་སློབ་ལ་བགྲོད་ཡིན། འདི་ནས་ང་རང། སློབ་དཔོན་བྱས་དགེ་རྒན་འོས་སྦྱོང་བྱས་ནས་ཨ་འདི་བྱས་ལ། དང་པོ་འདི་ལ། རྟ་ཤོད་བོད་ཁྱིམ་སློབ་གྲྭ་ལ་ལོ་བཞིའི་རིང་ག་ལ་དགེ་རྒན་བྱས་ཨ་འདི་རྗེས་ལ་ཡང་ང་རང་སྒེར་གྱི་དཀའ་ངལ་བརྟེན་ནས་བདེ་སྐྱིད་གླིང་ལ་སླེབས་པ་བྱུང་སོང་ཨ་འདི་ནས་བདེ་སྐྱིད་གླིང་ལ་སླེབས་ནས་ད་ལྟ་ན་ང་ལས་ཀ་བྱས་ནས་ལོ་བདུན་དང་ཕྱེད་ཀ་ཙམ་འགྲོ་གི་འདུག། སྤྱིར་བཏང་ང་རང་ཆུང་དུས་འཛིན་གྲྭ་གཉིས་པ་གསུམ་པ་སྐབས་སུ་ང་ཚོའི་རྒན་ལགས་ཤིག་ཡོད་ར་རྒན་ངག་དབང་ལགས་ཨན་ཁོ་རང་ད་བོད་ཡིག་དཔེ་ཡག་པོ་བསླབ་ཡོད་ར་ཨན་བསླབ་པའི་སྐབས་སུ་ང་ཚོ་ལ་ད་ག་ལ་ཡག་པོ་འདུག་ཡག་པོ་འདུག་ལ་ཡང་སེ་ཡང་སེ་འདི་འདྲ་ལབ་དུས་སྒང་ལ་ཨ་ང་རང་ཏིག་ཙ་བོད་ཡིག་ལ་དོ་སྣང་འདུག་ཆུང་དུས་ནས་ང་རང་འདི་འདྲ་ཡོད་ཨ་ནི་ང་རང་ཆུང་དུས་ནས་དགེ་རྒན་བྱེད་འདོད་པ་ཡོད་ར་ཨ་ནི་ཕྱིས་སུ་ང་འཛིན་གྲྭ་བརྒྱད་པ་སླེབས་དུས་སྒང་ལ་ད་ང་རང་སེམས་པའི་ནང་ང་བོད་ཡིག་དགེ་རྒན་བྱེད་པའི་འདོད་པ་འདུག་ལྟ་དེའི་བུའི་དགེ་རྒན་བྱས་བྱོས་དུ་ང་ག་བ་ལ་འགྲོ་རེད་ལ་ནས་ཨ་ནི་རྒན་ལགས་ཅིག་ལ་བཀའ་འདྲི་ཞུས་བཀའ་འདྲི་ཞུས་འདུག་ལ་ཨ་རྒན་ལགས་ག་རེ་གསུང་གི་ལབ་ན་ཁྱེད་རང་ཝ་ར་ཎ་སི་ལ་འགྲོ་ན་ཡག་པོ་ཡོད་རེད་ཨ་འདི་འདྲའི་ཞིག་ལ་ང་རང་སྤྱིར་བཏང་འཛིན་གྲྭ་བརྒྱད་པ་ཐོན་ནས་དགུ་པའི་སྐབས་སུ་ཐེངས་པ་གཅིག་ང་རང་ཝ་ར་ཎ་སི་ལ་འགྲོ་ཡོད་ལ་ཡིན་ནའི་སྐབས་དེ་དུས་ང་རང་ཚུད་རྒྱུགས་སྐབས་སུ་ཚུད་མ་སོང་ཡང་ང་ཐེངས་པ་གཉིས་བ་ད་ང་རང་སེམས་ཤུགས་མ་ཆག་བྱས་ཐེངས་པ་གཉིས་བ་ང་རང་འགྲོ་ཡོད་ལ་ཐེངས་པ་དང་པོ་སྐབས་སུ་ང་ཡག་པོ་སྦྱངས་མེད་ང་རང་ཕལ་ཆེར་ལ་བསླབ་གཞི་ག་ཡིག་ཚད་ལ་ད་ག་རེ་ག་རེ་སླེབས་ཡོད་ཡོད་ཧ་གོ་གི་མེད། རེད་བ། སྔོན་སྐབས་སུ་ཐེངས་མ་དང་པོ་དེ་ལ་ང་ཡིག་ཚད་འཕྲོད་མ་སོང། ཨཱ་ནི་ཐེངས་མ་གཉིས་བ་དེ་ལ་ཨཱ་ང་ལ་ཡིག་ཚད་འཕྲོད་བྱས། ཨཱ་ནི་ད་ད་ལྟ་ཨེ་འདྲ་འདྲ་བོ་རེད། སྤྱིར་བཏང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་ད་ལྟའི་ཆར་མི་འབོར་འཕེལ་གྲབས་ཀྱིས། སློབ་གྲྭ་ཁག་ཏུ་སློབ་མ་ཉུང་བའི་དཀའ་ངལ་འོག་སློབ་གྲྭ་ཁག་ཉུང་འཕྲི་བྱེད་དགོས་པའི་གནས་སྟངས་ཆགས་ཡོད་པ་དང། དེ་བཞིན་མི་མང་མང་པོ་ཞིག་སོ་སོ་དང་སོ་སོའི་བུ་ཕྲུག་ཚོའི་མི་ཚེའི་མདུན་ལམ་གྱི་ཆེད་དུ། ཡུལ་ལུང་གཞན་དང་གཞན་དུ་གནས་སྤོས་ཀྱིས་རྒྱ་བལ་འབྲུག་གསུམ་ནང་བོད་པའི་མི་འབོར་ཉུང་ཉུང་ཆགས་ཡོད་པ་དང། ལྷག་པར་དུ་གནས་ཡུལ་རྒྱ་གར་ནང་ཟས་གོས་གནས་མལ་གྱི་ཡོན་ཐང་འཕར་བཞིན་པའི་སྐབས་འདིར། ད་བར་ཕུགས་བསམ་དང་ཤེས་གསུམ་གྱིས་ཕྱུག་པའི་དགེ་རྒན་རྣམས་ལ་ཕྱི་ནང་གི་མཐུན་རྐྱེན་སོགས་གང་ས་ཅི་ཐད་ནས་བདག་པོ་རྒྱག་དགོས་པའི་དུས་ལ་སླེབས་འདུག་ཅེས་མི་མང་མང་པོ་ཞིག་གིས་བསམ་ཚུལ་ཤོད་བཞིན་འདུག། སྡེ་ར་ལྡུན་བདེ་སྐྱིད་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ངོ་སྤྲོད་ཞུས་ཐོན་ཐལ། དེ་རིང་གི་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ།